གསན་མཁན་རྣམ་པ་སྐུ་ཁམས་བཟང་དེ་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་དེ་ཡིན། དེ་རིང་གི་ང་ཚོའི་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཀྱི་ལས་རིམ་དེའི་ནང། འདི་གའི་ལས་བྱེད་ཚེ་རིང་དབང་མོ་ལགས་ལྷན་དུ་ཁམས་ཁུལ་གྱི་རྒྱལ་ཕྲན་རྒྱལ་རྒྱུད་ཀྱི་ནང། བུད་མེད་རྒྱལ་མོ་དང་དཔོན་མོ་ཚོའི་ལོ་རྒྱུས་ལ་དཔྱད་ཞིབ་ཀྱི་མྱོང་ཚོར་སྐོར་བགྲོ་གླེང་ཞུས་པའི་དུམ་བུ་གཉིས་པ་དེ་གསན་གནང་གི་རེད།
ཁམས་ཀྱི་དེ་འདྲ་རྒྱལ་ཕྲན་གྱི་ལོ་རྒྱུས་ཐོག་ལ་ད་བུད་མེད་ཀྱི་སྲིད་དབང་བཟུང་མཁན་ཁྱོན་བསྡོམས་ཉི་ཤུ་རྩ་གཉིས་ཡོད་རེད། རྒྱ་ནག་འདྲ་གཅིག་ན་ལོ་རྒྱུས་དཔེ་དེ་སྟོང་ཕྲག་ལྔ་ཡོད་དེ་འདྲ་ཟེར་གྱི་རེད་དེ་ནང་ལོགས་ལ་ད་རྒྱལ་མོ་ཝུ་ཙེ་ཐན་ཟེར་མཁན་གཅིག་མ་གཏོགས་བྱུང་མྱོང་ཡོད་མ་རེད།
ལས་རིམ་སྔོན་མའི་ནང་ལ་ཚེ་རིང་དབང་མོ་ལགས་ནས་ཁམས་ཁུལ་གྱི་རྒྱལ་ཕྲན་ཁག་གི་རྒྱལ་རྒྱུད་ཀྱི་ནང་བུད་མེད་རྒྱལ་མོ་དང་དཔོན་ཁྱོན་ཉི་ཤུ་རྩ་གཉིས་བྱུང་ཡོད་པའི་སྐོར་ཁོང་རང་གིས་བྲིས་པའི་དཔྱད་རྩོམ་ཞིག་ངོ་སྤྲོད་གནང་ཡོད། ཨ་ནེ་ཚེ་རིང་དབང་མོ་ལགས་ད་ཁྱེད་རང་གི་ཞིབ་འཇུག་ནང་ལ་ཡང་ཁམས་ཁུལ་གྱི་རྒྱལ་ཕྲན་ཁག་གཅིག་པུར་བུད་མེད་ཀྱི་རྒྱལ་མོ་དང་དཔོན་ཉི་ཤུ་རྩ་གཉིས་ཙམ་བྱུང་ཡོད་པ་དེའི་ཐོག་ནས་བོད་ཀྱི་བུད་མེད་ཚོའི་ཐོབ་ཐང་དང་གོ་གནས་ཀྱི་སྐོར་ལ་བཤད་ན་ག་རེ་ཞིག་མཚོན་གྱི་ཡོད་ན། ང་རང་ཚོས་ད་བུད་མེད་ཀྱི་ཐོབ་ཐང་དང་གོ་གནས་དང་དེ་ཚོ་ཟེར་དུས་གཅིག་དེ་རིང་ཁ་སང་གི་གཅིག་ང་རང་ཚོའི་བུད་མེད་ཀྱི་ཐོབ་ཐང་དང་དེ་ཚོ་ལ་དེ་ཚོ་གཞི་བཞག་ནས་ལོ་རྒྱུས་ལ་བལྟས་ན་འགྲིག་གི་མ་རེད་བསམ་གྱི་འདུག་ད་ང་རང་ཚོ་ལོ་རྒྱུས་སྐབས་དེ་དུས་ཀྱི་གཅིག་བོད་པ་གི་བུད་མེད་དེ་ཚོ་གི་ཐོབ་ཐང་དང་དེ་ཚོ་བཤད་དུས་ད་སོ་སོ་གི་ད་གཡས་གཡོན་ད་རྒྱ་ནག་ཡིན་ན་རྒྱ་གར་ཡིན་ན་དེ་ཚོའི་དང་བསྡུར་ན་ཧ་ལས་པ་ཚད་མཐོན་པོ་རེད་བསམ་གི་འདུག་ད་རྒན་ལགས་མཁྱེན་གྱི་རེད་ད་རྒྱ་ནག་འདྲ་གཅིག་ན། གཅིག་ཁོ་རང་ཚོས་ད་སྔ་མོ་ད། ལོ་རྒྱུས་དཔེ་དེ་སྟོང་ཕྲག་ལྔ་ཡོད་དེ་འདྲ་ཟེར་གི་རེད་དེ་ནང་ལོགས་ལ་ད། རྒྱལ་མོ་ཝུ་ཙེ་ཐན་ཟེར་གི་གཅིག་མ་གཏོགས་ཐང་རྒྱལ་རབས་སྐབས་དེ་མ་གཏོགས་བྱུང་མྱོང་ཡོད་མ་རེད། ཁོ་རང་བྱུང་ཡ་དེ་ཡང་གཅིག་གཅིག་ནང་ཁུལ་དབང་ཆ་འཐབ་རྩོད་དང་ད་རྦད་དེ་ཞི་བུ་འདྲ་མི་འདྲ་བྱས་དེ་འདྲ་བྱས་སླེབས་རྒྱུ་གཅིག་རེད་འདུག་ཡིན་ནའི་ང་རང་ཚོ་བོད་པ་ཚོས། བོད་པ་གི་རྒྱལ་ཕྲན་རྒྱལ་ཁབ་དེ་ཚོའི་ནང་ལོགས་ལ། དེ་དུས་དེ་འདྲ་ཀྱི་དབང་ཆ་འཐབ་རྩོད་བྱས་ནས་ཡ་གོ་གནས་ལ་ཡ་འཇལ་བ་དང་དེ་འདྲ་གཅིག་མི་འདུག་བ་ཁོ་རང་ཚོ་བཙུན་མོ་ཡིན་ན་དེ་ནས་རྒྱལ་ཡུམ་ཡིན་ན་སྲས་མོ་ཡིན་ན་དེ་ཚོ་གི་ཡག་པོ་བྱས་འགྲོ་ཡ་དེ་འདྲ་ཚང་མ་དེ་འདྲ་བྱས་གོ་གནས་བཟུང་རྒྱུ་དེ་འདྲ་རེད་འདུག་རྒྱ་ནག་ཡིན་ན་བུད་མེད་ཀྱི་རྐང་རྩེད་མ་བྱེད་མཁན་དང་རྐང་རུས་མ་བྱེད་མཁན་དང་རྐང་པ་དེ་ཚོ་ཚ་བསྡམས་ནས་རྦད་དེ་ནང་ལ་བཅུག་ནས་དེ་འདྲ་བཞག་ཡ་གི་དེ་འདྲ་གཅིག་ཡོད་རེད་ལུགས་སྲོལ་གཅིག་དེ་ཚོ་ང་རང་ཚོ་བོད་པ་ལ་གཅིག་ཁྱོན་ནས་བསྡད་མི་འདུག་བ་དེ་ཡིན་དུས་དཔེ་མཐོན་པོ་དབང་ཆ་དང་གོ་གནས་དེ་ཚོ་དཔེ་ཚད་མཐོན་པོ་རེད་བསམ་གི་འདུག་དེ་ནས་གཞན་པ་དེ་ད་བུད་མེད་དེ་ཚོ་སྐབས་དེ་དུས་ཆབ་སྲིད་ཀྱི་དབང་ཆ་བཟུང་དུས་ཁོ་རང་ཚོས་ད་ས་གནས་ཀྱི་མི་མང་དེ་ཚོའི་ནང་ལོགས་ལ་དཔེ་དབང་ཐང་ཆེན་པོ་དང། མི་ཚོས་ཁོ་ཚོ་ལ་གུས་ཞབས་བྱེད་ཡ་དང། ད་མཚན་གོ་ནས་བལྟས་ན་གོ་གི་འདུག་ཚང་མ་གི་རྒྱལ་མོ་དང་རྒྱལ་ཡུམ་དཔོན་མོ་བཙུན་མོ་དེ་འདྲ་བྱས་ནས་ཞུ་གི་འདུག་དེ་ཡིན་དུས་དཔེ་ཚད་མཐོན་པོ་རེད་བསམ་གི་འདུག། ཨ་ནི་ད་དཔེར་ན་ལོ་རྒྱུས་ཀྱི་ཐོག་ལ་ཡང་ད་བོད་ཀྱི་བུད་མེད་སྐོར་ལ་ཡང་ད། ཡིག་ཆ་དང་ཞིབ་འཇུག་གི་གནས་སྟངས་དེ། ཚད་ག་འདྲ་ཅིག་ལ་སླེབས་འདུག་བསམ་གྱིན་འདུག་ལེགས་སེ་ད་བོད་པའི་ལོ་རྒྱུས་ཡིག་ཆ་ནང་ལོགས་དེ་ཡོང་དུས་ད་སྔ་མ་བཙན་པོ་རྒྱལ་རབས་སྐབས་ལ་ད། བཙན་པོ་མང་སྲོང་མང་བཙན་གྱི་བཙུན་མོ་འབྲོ་བཟའ་ཁྲི་མ་ལོད། དེ་གྱིས་ཁོ་རང་སྔ་རྗེས་སྲིད་ཀྱི་དབང་ཆ་ཐེངས་གཉིས་བཟུང་མྱོང་ཡོད་རེད་དེ་སྐོར་ལ། ཞིབ་འཇུག་བྱེད་མཁན་ཁ་ཤས་ཅིག་འདུག་དེ་ནས་ཞུ་གོ་ད་སྲོང་བཙན་སྒམ་པོ་གི་སྲས་མོ་དང་ད་ཞང་ཞུང་རྒྱལ་པོ་ལིག་མི་རྒྱ་གི་བཙུན་མོ་སད་མར་ཀར་སྐོར་ལ་ད་དེ་སྐོར་ལ་ད་ཅིག་ཏུན་ཧོང་ཡིག་རྙིང་དང་དེ་ཚོའི་ཡིག་ཆ་ཅིག་ཕྱི་ལ་ཐོན་ཚར་དུས་དེ་སྐོར་ལ་ཉམས་ཞིབ་བྱས་ཀྱི་དེབ་ཁ་ཤས་རྩོམ་དེ་འདྲ་ཁ་ཤས་ཅིག་འདུག། དེ་ནས་མར་ལ་ཡོང་དུས་ད་ཆོས་ལུགས་དང་འབྲེལ་བ་ཡོད་མཁན་དཔེར་ན་ད་ཆོས་ལུགས་ང་རང་ཚོ་གྲུབ་མཐའ་གཅོད་ཉམས་ལེན་བྱེད་མཁན་མ་གཅིག་ལབ་སྒྲོན་ལ་སོགས་པ་དེ་ནི་མཁན་མོ་ཡེ་ཤེས་མཚོ་རྒྱལ་དང། དེ་ནི་སེ་ར་མཁའ་འགྲོ་དེ་ཚོ་ལ་ཉམས་ཞིབ་བྱེད་མཁན་ཁ་ཤས་ཅིག་འདུག་ད་དེ་ཚོ་ཚང་མ་ཆོས་ལུགས་དང་དེ་ཆོས་ལུགས་ཉམས་ལེན་བྱེད་མཁན་དང་དེ་ཚོའི་སྐོར་ལ་རེད། དེ་ཚོ་ཡང་ཅིག་ད་ཉེ་བའི་ལོ་ཁ་ཤས་ནང་ལོགས་ཤིག་ནས་ད་བྱུང་རེད་ཤག་དེ་ནི་གཞན་པ་དེ་ད་དུང་ག་རེ་འདུག་ཟེར་ན་ད་བོད་པའི་རྩོམ་རིག་དང་ཟློས་གར་ནང་ལ་བོད་ཀྱི་བུད་མེད་དཔེར་ན་ད་འགྲོ་བ་བཟང་མོ་དང་སྣང་ས་འོད་འབུམ་དེ་ཚོ

ད་སྤྱི་དང་ང་རང་ཚོའི་དེང་སང་བུད་མེད་དེ་ཚོའི་རྒྱུན་ལྡན་གྱི་འཚོ་བ་ནང་ལོགས་ལ་ཐོབ་ཐང་ག་འདྲ་འདུག་དེ་སྐོར་ལ་ཅིག་ད་མི་རིགས་རིག་པ་དང་དེ་འདྲ་དེ་ང་རང་ཚོའི་ད། ས་གནས་ས་ཐོག་ལ་འགྲོ་ནས་དེ་འདྲ་སྐད་ཆ་དྲིས་དེ་འདྲ་བྱས་ནས་རྩོམ་ཁ་ཤས་ཤིག་ཐོན་གྱི་འདུག་ཡིན་ནའི་བོད་པ་གི་ལོ་རྒྱུས་ཐོག་ལ་བུད་མེད་ཚོས་ཀྱི་དངོས་གནས་ཆབ་སྲིད་དང་འབྲེལ་བ་ཡོད་པ་དང་ཡང་ན་ཆབ་སྲིད་ཀྱི་གོ་གནས་བཟུང་མྱོང་ཡོད་མཁན་དེ་སྐོར་ལ། དཔེ་ཉོག་ཉོག་རེད་ཤག་དེ་དུས་ང་རྩོམ་འབྲི་དུས་ཉིས་སྟོང་བཅོ་ལྔ་ལོ་ཅིག་རེད་དེ་དུས་ཁམས་ཕྱོགས་ཀྱི་ད་དེ་འདྲ་རྒྱལ་ཕྲན་གྱི་སྐོར་ལ་བུད་མེད་དེ་འདྲ་བྱུང་མྱོང་ཡོད་པ་དང་དེ་འདྲ་སྐོར་ལ་ཧ་ལམ་མི་འདུག་ཟེར་ན་འགྲིག་གི་འདུག་བསམ་གི་འདུག་ད་ཞུ་གོ། དེ་ཁམས་ཕྱོགས་ཀྱི་བུད་མེད་སྐོར་ལ་རྩོམ་གཅིག་གཉིས་ཅིག་ཐོན་སོང་བསམ་གི་འདུག་དེ་འདྲ་ཅིག་རེད། རེད་རེད་ཨ་ནི་སྤྱིར་བཏང་ཨེ་ད་རྒྱ་ནག་ནང་ལོགས་ལྟ་བུ་ད་ལོ་རྒྱུས་ལ་ཞིབ་འཇུག་བྱེད་མཁན་དང་སློབ་སྦྱོང་བྱེད་མཁན། དེ་ནང་བཞིན་དེབ་རྩོམ་བྱེད་མཁན། ཁོ་ཚོའི་གི་ད་ཞིབ་འཇུག་གི་ལས་དོན་ནང་ལ་ཡང་དེའི་ཁོར་ཡུག་འདི་ག་འདྲའི་ཅིག་འདུག་གེ་ད་དཔེར་ན་ཕྱི་ལོགས་ལྟ་བུ་ཡིན་ན་ད་ཞིབ་འཇུག་ཐོག་ལ་རང་དབང་ཤུགས་ཆེན་པོ་ཡོད་རེད་པ། རེད། ཨ་ནི་ཁོར་ཡུག་འདི་ག་འདྲའི་ཅིག་ཚོར་སྣང་བྱུང་ཡོད་ན། ང་དེ་དཔྱད་རྩོམ་དེ་འབྲི་དུས་ཉིས་སྟོང་བཅུ་བཞི་བཅོ་ལྔ་ལོ་དེ་པ་རེད་དེ་དུས་ང་རང་ཚོ་ད་རྒྱ་ནག་གི་སློབ་གྲྭ་ནང་ཡོད་དུས་བོད་དེ་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་རེད་ཟེར་ཡས་གི་དེ་འདྲ་བཤད་སྟངས་ཡོད་རེད་དེ་རྒྱ་ནག་དབུས་གཞུང་དང་ཅིག་རྒྱ་ནག་དབུས་གི་ད་སློབ་གསོའི་སྡེ་ཚན་དེ་ཚོས་གི་བསྟན་པའི་བྱས་ཚད་རེད་ཡིན་ནའི་ང་རང་ཚོའི་སློབ་གྲྭ་ནང་ལོགས་ཀྱི་བསླབ་གཞི་དང་དེ་ཚོའི་ནང་ལ། གཅིག་བོད་དེ་ཡོན་རྒྱལ་རབས་སྐབས་ནས་ད་རྒྱ་ནག་གི་ཆ་ཤས་རེད་ཟེར་ཡིན་དེ་འདྲ་གི་ཚིག་བེད་སྤྱོད་བཏང་ཡོང་གི་འདུག་ཡིན་ནའི་རྒན་ལགས་དེ་ཚོ་གི་སློབ་ཁྲིད་སྐབས་སུ་ལ་ད་དེའི་ཚིག་དེ། ད་དུས་ཚོད་ཡོལ་ཚར་བ་རེད་ད་ཞུ་གོ་ད་དེ་འདྲ་ཟེར་ནི་མ་རེད་ད་བོད་དེ་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་ཡིན་ཟེར་དགོས་རེད་ཟེར་ནི་དེ་འདྲ་ང་ཚོ་ལ་སློབ་ཁྲིད་སྐབས་སུ་དེ་འདྲ་གསུང་མྱོང་ཡོད་རྒན་ལགས་དེ་ཚོས། གང་གི་སྲིད་ཇུས་ཅི་དགོས་ཀྱི་ཡོང་སྟངས་འདྲ་པོ་དེ་ད་བོད་དེ་རྒྱ་ནག་གི་ཆ་ཤས་བསྒྲུབ་དགོས་ཀྱི་ར་གནའ་སྔ་མོ་ནས་དེ་རེད། དེ་ནས་དེང་སང། རྒྱ་ནག་ནང་ལོགས་ལ་ད་ཞིབ་འཇུག་སྡེ་ཚན་ཡིན་ན་རེད་ཅིག་གཞུང་བཙུགས་སློབ་གྲྭ་ཁག་གི་ནང་ལ་བོད་པ་དང་འབྲེལ་ཡོད་ཀྱི་ལོས་རྒྱུས་གཅིག་པུ་མ་རེད་ད་རིག་གནས་དང་སྐད་ཡིག་རྩོམ་རིག་ལ་སོགས་པ་ཉམས་ཞིབ་བྱེད་དུས་ཀྱི་ག་དུས་ན་ཚད་བཀག་ཅིག་ཡོད་པ་ཡི་རེད་ད་གཅིག་ནས་ང་ཚོ་ལ་ད་ལོས་རྒྱུས་ཉམས་ཞིབ་བྱེད་ཡ་གི་རྒྱུ་ཆ་དང་ཡིག་ཆ་དེ་ཚོ་ལ་ཚད་བཀག་ཅིག་ཁོ་ཚོ་གི་བཟོ་གི་རེད། ད་ཡིན་གཅིག་མིན་གཅིག་ཁོ་རང་ཚོའི་རྒྱ་མི་ཁོ་རང་ཚོའི་གི་ཅི་གཞུང་འབྲེལ་གི་པར་སྐྲུན་ཁང་གི་པར་བཏབ་ཡོད་པ་དེ་ཚོ་མ་གཏོགས་ང་ད་ང་རང་ཚོའི་བོད་པ་ས་གནས་ས་ཐོག་ལ་ད་དགོན་པ་ཁག་གི་ཅི་བླ་མའི་གི་རྣམ་ཐར་དང་དེ་ཚོ་བེད་སྤྱོད་དེ་འདྲ་ཤུགས་ཆེན་པོ་བཏང་ཆོག་གི་ཡོད་མ་རེད་ད་ཁོ་ཚོས་གི་བལྟ་གི་རེད་ད་ཡིན་ནས་བེད་སྤྱོད་བཏང་པ་ཡིན་ན་ཡང་ཁོ་རང་ཚོའི་གི་པར་བཏབ་ཡོད་མཁན་གི་དེ་ཚོས་གི་རྒྱུ་ཆ་དེ་ཚོས་གི་ཅི་རམ་འདེགས་འདྲ་པོ་བྱས་ནས་དེ་འདྲ་བཏང་དགོས་རེད་མ་གཏོགས་ང་རང་ཚོའི་བོད་པ་གི་ཅི་བླ་མའི་རྣམ་ཐར་དང་དེ་ཚོས་གི་རྒྱུ་ཆ་དེ་ཚོའི་དེ་ནང་ལ་བེད་སྤྱོད། སྐྱིད་པོ་བྱས་ནས་བེད་སྤྱོད་བཏང་ཆོག་གི་ཡོད་མ་རེད། དེ་གཅིག་རེད། དེ་ཡང་ང་ག་རེ་ང་རང་ཡང། ཨ་རི་ལུང་པ་ལ་ཡོང་དུས་དོན་དག་ག་རེ་བྱུང་སོང་ཟེར་ན་ཁ་ཅིག་གིས། བོད་ནང་ལ། སློབ་ཕྲུག་དང་དེ་ཚོ་གི་གཅིག་རིག་གཞུང་གི་དཔྱད་རྩོམ་དེ། གི་རྣམ་གཞག་དང་ཁོ་རང་གི་དཔྱད་རྩོམ་འབྲི་སྟངས་བཅས་ར་དེ་ཡག་པོ་ཅིག་འབྲི་ཤེས་ཀྱི་མི་འདུག། ག་འདྲ་ཡིན་ན་དེ་འདྲ་ཁོ་རང་ཚོས་སྐད་ཆ་དེ་འདྲ་བཤད་ཀྱི་འདུག་དེ་ག་རེ་བྱས་ནས་བྱུང་རེད་ཟེར་ན་ཁག་ཡོད་མ་རེད་རྒྱ་ནག་ནང་ལོགས་ལ། སློབ་ཕྲུག་དེ་ཚོ་གི་དཔྱད་རྩོམ་བྲིས་ཡ་དེ་ཚོ་ཁོ་རང་ཚོ་གི་དྲ་ཚིགས་ཅིག་བཟོས་བསྡད་ཡོད་རེད་ཀྲུང་གོ་ཀྲི་ཝང་ཟེར་གི་དེ་ནང་ལོགས་ལ་བཅུག་བསྡད་ཡོད་རེད་ད་ཕྱི་ལོགས་ནས་དེ་བལྟ་ཐུབ་གི་ཡོད་མ་རེད། ཕྱི་ལོགས་ད་ཕར་བཞག་ད་ང་རང་ཚོ་འདྲ་གཅིག་ན་ཕ་ཡུལ་ཕར་ལོག་ཚར་ནས་དེ་དྲ་ཚིགས་དེ་སྒོ་ཕྱེ་ཐུབ་གི་ཡོད་མ་རེད་ཡིན་གཅིག་མིན་གཅིག་སློབ་གྲྭ་ནང་གི་ཁོ་རང་ཚོ་གི་སློབ་གྲྭ་གི་དྲ་རྒྱ་དེ་བེད་སྤྱོད་བཏང་ནས་སྒོ་ཕྱེ་ན་མ་གཏོགས་སྒོ་ཕྱེ་ཐུབ་གི་ཡོད་མ་རེད་དེ་ཡིན་དུས་ཕྱི་ལོགས་ཡོད་མཁན་བོད་པ་མང་པོ་གཅིག་གིས་ད་བོད་ནང་ལོགས་ཀྱི་དྲ་ཚིགས་དེ་ཚོ་མང་ཆེ་བ་བོད་པ་གི་ད་མཆོད་མེ་དྲ་བ་དང་དེ་འདྲ་དྲ་ཚིགས་ཁ་ཤས་ཅིག་ཡོད་ར། ད་དེ་ཚོའི་སྒང་ལ་བལྟས་དུས་དེ་ཚོའི་ནང་ལ་ཡང། རིག་གཞུང་གི་དཔྱད་རྩོམ་དེ་འདྲ་མང་པོ་ཡོད་མ་རེད་ཚང་མ་གཅིག་སྙན་ངག་འདྲ་འབོལ་རྩོམ་འདྲ་དེ་འདྲ་ཁ་ཤས་ཅིག་ཡོད་རེད། དེ་ལ་བལྟས་ནས་བོད་ནང་གི་བོད་པ་དེ་ཚོས་གི་ཅིག་ད་རིག་གཞུང་དཔྱད་རྩོམ་གི་ཅིག་རྣམ་གཞག་དང་དེ་ཚོ་ཡག་པོ་ཅིག་འབྲི་ཤེས་གི་མི་འདུག་དེ་འདྲ་འདྲ་ཅིག་ཁོ་རང་གི་ཚོར་གི་ཡོད་ས་རེད། ཡིན་ནས་དེ་མ་རེད་ཞུ་འདོད་བྱུང་སོང་དེ་ནི། གཞན་པ་ཞིག་དེ་ཚད་བཀག་ག་རེ་བཟོ་གི་རེད་ཟེར་ན་ད་བོད་པའི་གི་ལོ་རྒྱུས་ཉམས་ཞིབ་བྱས་དུས། དམིགས་བསལ་ང་རང་ཚོ་བོད་ཀྱི་ལོ་རྒྱུས་ཐོག་ལ་མི་སྣ་སྐད་གྲགས་ཆེན་པོ་དཔེར་ན་རྒྱལ་བ་སྐུ་ཕྲེང་ལྔ་པ་ཆེན་པོ་མཆོག་དང། དེ་ནས་སྡེ་སྲིད་སངས་རྒྱས་རྒྱ་མཚོ་ལ་སོགས་པ་ད་མི་སྐད་གྲགས་ཅན་མང་པོ་ཡོད་ར་ང་རང་ཚོ་བོད་པའི་ལ་མཛད་རྗེས་ཆེན་པོ་དེ་ཚོའི་སྐོར་ལ་ང་ཚོ་མཐར་ཕྱིན་དཔྱད་རྩོམ་དེ་བྲིས་ཆོག་གི་ཡོད་མ་རེད་ད་ཡང་བྲིས་མ་ཆོག་ཡ་དེ་ཅི་ཁོ་ཚོའི་གི་ཡིག་ཆ་དང་དེ་ཚད་དེ་ཚོའི་སྐོར་ལ་ཅི་དམིགས་བསལ་བྱས་ནས་དེ་འདྲ་གཏན་འབེབས་བྱས་ཡོད་མ་རེད་དེ།

ད་མངའ་བདག་གིས་སྐུ་དྲག་དང་དེ་ཚོས་ཀྱི་བོད་དེ་དཔེ་སྡུག་པོ་བཏང་ཡི་དང་རབས་དེ་ནི་རྒྱ་མི་ཁོ་རང་ཚོས་ཡོང་བྱས་བཅིངས་འགྲོལ་བཏང་ནས་བོད་དེ། ད་འབྱོར་མེད་གྲལ་རིམ་ཚང་མ་བཅིངས་འགྲོལ་བཏང་ནས་དེ་འདྲ་བདེ་སྐྱིད་ལྡན་པའི་འཚོ་བ་རོལ་བཞིན་ཡོད་ཚུལ་དེ་འདྲ་ཅིག་ཁོ་རང་ཚོས་ཀྱི་ད། དེ་འདྲ་ཅིག་བསྒྲིགས་འགྲོ་གི་རེད། དེ་ནི་ཁྱབ་བསྒྲགས་མང་པོ་བྱེད་ཀྱི་རེད་ད་ཡིན་ནས་ད་དོན་དངོས་གནས་ད་ང་རང་ཚོ་ལོ་རྒྱུས་སྒང་ལ་བལྟས་ན། ད།

ཀྱིས་བོད་པ་བོད་མི་ཚོ་ལ་རྦད་དེ་ཆབ་སྲིད་ཀྱི་ནང་ལོགས་ལ་དབང་ཆ་ཡོད་དང་ཆབ་སྲིད་ནང་ལོགས་ལ་བཞུགས་ཡས་ཀྱི་གོ་སྐབས་དང་དེ་འདྲ་ཡོད་པ། རྒྱ་མིས་ཀྱིས་ཁོ་རང་ཚོས་ཟེར་ཡས་ཀྱི་དེ་འདྲ་དེ་ཕུག་མ་ཡིན་པ་དང་རྫུན་མ་ཡིན་ཡ་དེ་འདྲ་བུད་མེད་ཀྱི་ཉི་ཟེར་གཉིས་ཡོད་པ་དེ་གིས་དེ་ག་རང་གིས་ར་སྤྲོད་ཡག་པོ་ཅིག་བྱས་ཡོད་རེད་བསམ་གྱི་འདུག། ཐུགས་རྗེ་ཆེ་དེ་དང་ཕྱོགས་མཚུངས་དེ་རིང་གི་ལས་རིམ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན།